རྒྱ་གར་རྒྱལ་ས་ལྡི་ལི་གསར་བའི་ནང་ལ་གནས་སྡོད་གནང་མཁན་སྐལ་བཟང་འཇིགས་མེད་ལགས་ཀྱིས་ལྷ་སའི་ཁ་ཆེ་བརྗེད་ཟིན་པའི་སྤྱི་ཚོགས་ཞེས་པའི་དངོས་བྱུང་གློག་བརྙན་ཞིག་བཟོས་ཏེ་ད་ཟླ་བ་འདི་ཕྱི་ཚེས་གཅིག་ཉིན་བཞུགས་སྒར་རྡ་རམ་ས་ལའི་བོད་ཀྱི་འགྲེམས་སྟོན་ཁང་ནང་ལ་དངོས་བྱུང་གློག་བརྙན་དེ་ཐེངས་དང་པོ་མི་མང་ལ་འདོན་སྤེལ་གནང་ཡོད་ས་རེད།

དེའི་གནས་ལ་ང་ཚོ་ས་བོན་གོ་རང་རྩ་ཚུགས་ཆུང་ཆུང་ཚད་ང་ཚོ་དེའི་གནས་ལ་ཡོག་མ་རེད་དེ་གནས་ལ་མེད་ད་ཨ་འདི་ག་རེ་བྱས་འདོད་ཨ་བོད་དོན་བོད་དོན་གི་ཆབ་སྲིད་གི་རྩ་བ་ལ་ད་ཡིན་དྲན་དྲིལ་བསྒྲགས་བྱས་ད་ཅིག་ཡོག་རེད་བ་ལྷོད་ན་ཁོང་ཚོ་གཞོན་ནུ་ཀུན་ཏུ་ཏོག་ཏོག་འཇིག་བར་དེ་ལས་ད་ཨ་ལས་ལུང་པ་ད་གའི་ས་བོན་ག་དེ་ཆབ་སྲིད་ཐོག་ནས་ཐོས་ར་ཟིང་ཆ་མང་ད་རེ་ཆོད་ཨ་ཁོན་ན་ད་པགས་ཡ་བུག་ཡ་མིན་དབང། མངའ་སྡེ་གཞུང་གིས་དེ་མངའ་སྡེ་དེའི་ནང་ཆགས་བསྡད་བ་རེད་མངའ་སྡེ་གི་ཐོབ་ཐང་ཡོག་རེད་པས་ཟེར་ན་ཡོག་མ་རེད་མངའ་སྡེ་གཞུང་ཚར་ཕྱི་མིན་ན་ཡང་ཟོས་བུ་རེ་སྐྱབས་བཅོལ་བ་རེད། དང་རང་སོ་འདི་བོར། ད་བཙན་བྱོལ་གཞུང་སྒྲིག་འཛུགས་བར་འགྲོ་ཁ་འགྲོ་འདི་ལ་ང་ཚོའི་གནས་བབ་འདི་ཁྱེད་ཚོ་རྒྱ་གར་མི་སེར་གྱི་མངའ་འབངས་རེད་ཤག་རྒྱ་གར་མི་སེར་གྱི་མངའ་འབངས་ཡིན་ན་བཙན་བྱོལ་གཞུང་སྒྲིག་འཛུགས་བར་འགྲོ་ཐུབ་ཡ་ཡོད་མ་རེད་འདི་གསུངས་ཞུ་བར། ད་འདི་ལ་ད་ང་ཚོའི་གི་གནས་བབ་འདི་ཡོད་པ།

ལགས་རེད་ད་ཅིག་ད་ཅིག་གློག་བརྙན་གྱི་བརྗོད་གཞི་བཞག་དུས་ཙམ་པ་ད་ཅིག་ཡང་བསམ་བློ་གཏང་ས་མང་པོ་ཞིག་འདུག་ད་གློག་བརྙན་གྱི་བརྗོད་གཞི་དེ་ལ་བརྟེན་བྱས་ད་མང་ཚོགས་ཀྱི་ལྟ་གར་སླེབས་ཡ་ཡི་ད་གློག་བརྙན་གྱི་བརྗོད་གཞི་དེའི་གི་ཅིག་ག་ལོ་རེ་ཀྱི་གནས་སྟངས་ཅིག་གི་ཐོག་ནས་ཡང་ཅིག་མང་ཚོགས་ཀྱི་བསམ་བློའི་ནང་ལ་གློག་བརྙན་དེ་ལྟ་ཡ་གི་འདུན་པ་ཤུགས་ཆེན་པོ་སླེབས་ཡ་ཅིག་གི་རྒྱུ་མཚན་གྱི་ཐོག་ནས་ད་ཅིག། ལྷ་སའི་ཁ་ཆེ་བརྗེད་ཟིན་པའི་སྤྱི་ཚོགས་ལབ་དུས་ཅིག་བསྐོལ། གཉིས་ནས་ཡིན་ན་ད་ལྔ་བཅུ་ང་དགུའི་རྗེས་ལ་ད་བོད་ནང་གཙང་པ་བཙན་བྱོལ་ནང་སླེབས་ཚར་བའི་རྗེས་ལ་ད་བོད་པའི་དམངས་ཀྱི་ནང་ལོགས་ལ་ད་བོད་རིགས་ཁ་ཆེའི་གནས་སྟངས་དེ་ཧ་ལམ་བརྗེད་པར་འགྲོ་སྲིད་ད་རྐང་དུ་གནས་སྟངས་བརྗེད་ཡོད་མ་རེད་ཡིན་ན་ཡང་ད་གཅིག་ག་ལོ་རེད་རྒྱུན་རིང་པོ་བཞུགས་བྱས་ད་ཐག་རིང་པོ་བཞུགས་བྱས་ཡོད་དུས་ཙམ་པ་ཨ་བོད་པའི་ཁ་ཆེའི་གནད་དོན་དེ་ད་བོད་པ་དམངས་ཀྱི་ནང་ལོགས་ལ་ཨ་ཧ་ལམ་བརྗེད་པའི་གནས་སྟངས་རུ་ཆགས་ཡོད་དུས་ཙམ་པ་ཨ་ཡང་རྗེས

ང་རེ་གི་ལ་སྟབས་གློག་བརྙན་དེ་ཅིག་ད་ང་རང་དུ་བོད་ནས་ཚུར་སླེབས་བསྡད་ཀྱི་མི་རེད་པ་ང་རང་ཆུང་ཆུང་ཆུང་དུས་སྐབས་སུ་ནས་བོད་རིགས་ཁ་ཆེ་ཚོ་དང་འབྲེལ་བ་ཡོད་རེད་ཡོད་ཙང་ད་ག་ལོ་རེ་ང་ཚོ་གྲོང་པ་ཁྱིམ་མཚེས་དང་དེ་འདྲའི་གི་ཐོག་ནས་བོད་རིགས་ལྷ་ས་ཁ་ཆེ་གི་གནས་ཚུལ་མང་པོ་ཞིག་གོ་བསྡད་ཡོད་རེད་དེ་ནས་ཚུར་རྒྱ་གར་སླེབས་ཚར་བའི་མཇུག་ལ་ཡིན་ན་ཨ་ནི་ཅིག་ད་སློབ་གྲྭར་བསྡད་པའི་རིང་ལ་ད་ཕྱི་ལོགས་གི་གནས་ཚུལ་གོ་ཡ་ཡོད་མ་རེད་ཡིན་ན་ཡང་ད་མཐོ་སློབ་འགྲིམས་པའི་སྐབས་སུ་ང་རང་གི་བསམ་བློའི་ནང་ག་རེ་ཚོར་སོང་ཞུས་པ་ཡིན་ན་ད་ལྟའི་གཅིག་འཛམ་གླིང་ཆབ་སྲིད་འགྲོ་སྟངས་འདིའི་ཐོག་ལ་གཅིག་ཁ་ཆེའི་མི་མང་དེ་གྲས་ལ་དྲང་པོ་མ་བྱས་པའི་ལྟ་སྟངས་ཤུགས་ཆེན་པོ་འབྱུང་གི་འདུག་ང་རང་ཚོར་བ་བྱུང་ན་ད་དེ་འདྲའི་ཡིན་དུས་ཙམ་པ་ད་ངས་གཅིག་ཁ་དེའི་ཁ་ཆེ་ལབ་དུས། གཅིག་ཁ་ཆེ་ཁ་ཆེ་རེ་ཟུང་གཅིག་གིས་གཅིག་ག་ལོ་རེད་ད། འཛམ་གླིང་ནང་ལོགས་དཀྲུག་རྐྱེན་དེ་འདྲའི་བཟོ་གི་ཡིན་ནའང་ཁ་ཆེ་ཡོངས་རྫོགས་དེ་འདྲའི་ཡིན་པ་ཁྱབ་གི་མ་རེད་པ། དེ་འདྲའི་ཡིན་དུས་ཙམ་པ་གཅིག་ཁ་ཆེ་ཡོངས་ད་ཁ་ཆེ་དམངས་ཀྱི་གཅིག་ག་ལོ་རེད་བཟང་སྤྱོད་ཡིན་ནའང་རེད་ཁ་ཆེ་དམངས་ཀྱི་དངོས་ཡོད་གནས་ཚུལ་དེ་གསལ་སྟོན་བྱས་ཡ་ཐོག་ལ་ང་རང་གིས་ཅིག་ད་པར་རྒྱག་ཡ་ཡིན་ནའི་རེད་གློག་བརྙན་བཟོ་ཡ་རེད་དེ་འདྲའི་འཆར་གཞི་ཞིག་མཐོ་རིམ་སློབ་སྦྱོང་བྱེད་པའི་སྐབས་ནས་འདུག་སྟེ་དེ་འདྲ་ཙམ་པ་ད་ང་རང་གིས་རྒན་ལགས་དང་རྒན་པ་ཚོ་ལ་བཀའ་འདྲི་ཞུ་དུས་ཙམ་པ་ཁྱེད་རང་བོད་རིགས་རེད་བྱས་ཙང་བོད་རིགས་ཁ་ཆེ་ཚོ་དང་ཐོག་མར་འབྲེལ་བ་བྱེད་དགོས་པ་དེ་གལ་ཆེན་པོ་རེད་ཞེས་ཁོ་རང་གིས་འདུག་སེ་བཀའ་སློབ་གནང་དེ་འདྲའི་ཙམ་པ་ད་ཅིག་ང་རང་གིས་རྒྱུན་རིང་པོ་ཞིག་ནས་འཆར་གཞི་དང་བསམ་བློ་བཏང་རྗེས་ཅིག་བོད་རིགས་ཁ་ཆེ་དེ་ཚོ་གི་དངོས་ཡོད་གནས་ཚུལ་ག་འདྲ་འདུག་ཁོ་རང་ཚོའི་གི་ད་ལྟ་ཕྱག་ལས་གནང་སྟངས་ག་རེ་ཡིན་ན་འཚོ་བའི་གནས་སྟངས་ག་འདྲ་ཡིན་ན

དུས་ཡུན་ཟླ་བ་གསུམ་འདས་འདུག་དེའི་གོང་ལ་ཡིན་ནའི་སོ་སོ་སྒེར་གྱིས་ད་ཅིག་བོད་རིགས་ཁ་ཆེའི་སྐོར་ལ་གནས་ཚུལ་འདུག་ཅེས་ཐད་ཀར་དུ་བྲིས། ད་སྤྱི་དང་དཀའ་ངལ་དེ་གཙོ་བོ་ག་རེ་རེད་ཞུས་པ་ཡིན་ན་བོད་རིགས་ཁ་ཆེའི་གི་སྐོར་ལ་ད་ལྟ་བར་དུ་ཉམས་ཞིབ་ཡིག་ཆ་ཚད་མཐོ་པོ་ཡོད་རྒྱུ་དང་ཅིག་ཡང་གློག་བརྙན་སྔོན་ནས་བཟོས་ཚར་བ་དང་ཅིག་ཨ་ལོ་ར། ཅིག་བ་ར་བ་དེ་དཔེ་མཛོད་ནང་བལྟས་བྱས་དེབ་བལྟ་ཡ་ཡོད་རྒྱུ་འདི་འདྲའི་གི་མེད་པའི་གནས་སྟངས་ཤིག་དེ་འདྲ་ཙམ་པ་ས་གནས་དངོས་སུ་ལ་འགྲོ་བྱས་ཉམས་ཞིབ་བྱེད་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་བྱ་དེ་འདྲ་ཙམ་པ། ཁྱོན་བསྡོམས་ནས་ད་ཧ་ལམ། བོད་གཞུང་གིས་མ་དངུལ་གསལ་བསྒྲགས་གནང་པའི་རྗེས་ནས་ཚུར་ད་ཧ་ལམ། ཟླ་བ་ལྔ་དྲུག་ཅིག་ད་ལྟའི་གློག་བརྙན་འདི་འགོར་རེད་ང་ལ། ཉི་མ་ཁ་ཤས་ཅིག་གོང་ལ་ད་ཁྱེད་རང་ལ་འབྲེལ་བ་བྱེད་པའི་སྐབས་སུ་འདི་གསུང་གི་འདུག་ད་ལྟའི་སྐལ་བཟང་ལགས་ཀྱིས་བཟོས་པའི་གི་གློག་བརྙན་དེ་དུས་ཡུན་སྐར་མ་བཅོ་ལྔ་ཙམ་ཅིག་རེད་མ་འོངས་པ་ལ་ཡང་གཅིག་བྱུང་བ་ཡིན་ན། དུས་ཚོད་དེ་ལས་རིང་ཙམ་ཅིག་བཟོས་ཡས་ཀྱི་ཐབས་ཤེས་གཏང་གི་ཡིན་གསུང་གི་འདུག་འདི་འདྲ་གྱི་འཆར་གཞི་ཡོད་པས། ལགས་རེད་རྒན་ལགས་ཏི་ཏི་རིང་ང་ཅིག་བཟོ་ཡ་གི་ད་ང་རང་གི་འཆར་གཞི་ཡོད་ལགས་ཨ་ནི་དེ་ག་ནང་བཞིན་གྱི་གློག་བརྙན་བཟོ་མཁན་དང་ལམ་སྟོན་གནང་མཁན་ད་ང་རང་གི་ཅིག་གློག་བརྙན་འདི་གི་ལམ་སྟོན་གནང་མཁན་གཙོ་བོ་དེ་ད་ལྟ་བསྟན་འཛིན་ཚེ་བརྟན་ལགས་ད་ལྟ་ཕ་ས་བུ་ཐུག་གི་གློག་བརྙན་དངོས་བྱུང་གློག་བརྙན་བཟོ་མཁན་རྒན་ལགས་ཁོ་རང་རེད་རྒན་ལགས་ཁོ་རང་གི་ངོས་ནས་ཡིན་ནའི་ཅིག་གློག་བརྙན་རིང་ང་ཅིག་བཟོ་ཐུབ་ན་ཡག་ག་ཡོག་རེད་གསུང་ཡག་པོ་ཡོག་རེད་གསུང་གི་འདུག་ཨ་ནི་ད་ང་རང་གི་བསམ་བློའི་ནང་རིང་ང་ཅིག་བཟོ་ཐུབ་པ་ཡིན་ན་མ་འོངས་པ་ཡིན་ནའི་ཅིག་ད་བོད་རིགས་ཁ་ཆེ་ཚོ་ལ་ཉམས་ཞིབ་གནང་མཁན་ཡིན་ནའི་རེད་དེ་ཚོ་ལ་ཅིག་སྦྱང་པ་ཡོད་དུས་སུ་ཡིན་པ་ཡིན་ནའི་ཚང་མ་ཕན་ཐོགས་ཡ་ད། གཙོ་བོ་དམིགས་ས་གཙོ་བོ་དེ་དག་ཅིག་དེ་དག་དང་དེ་འདྲའི་མ་ཡིན་པ་ཅིག་ཤེས་ཡོན་གྱི་སྡེ་ཚན་ཐོག་ལ་ཤུགས་རྒྱག་ཡ་དེ་འདྲའི་རང་བཞིན་ཡིན་ནོ། གློག་བརྙན་འདི་གི་ཆེད་དུ་ད་ཞིབ་འཇུག་དུས་ཚོད་མང་པོ་ཅིག་གནང་ཡིན་གསུངས་རེད་དངོས་སུ་གློག་བརྙན་བཟོས་པའི་སྐབས་སུ་གང་ལྟར་བོད་པ་ཁ་ཆེ་ག་ཚོད་ཙམ་ཅིག་ལ་ད་སྐལ་བཟང་ལགས་ཀྱིས་འབྲེལ་བ་གནང་ཐུབ་ཡོད་རེད་ཨ་ནི་དེ་ག་ནང་བཞིན་དཔེར་ན་ད་ད་ལྟའི་ཆ་ལ་རྒྱ་གར་ནང་གི་ས་གནས་མང་པོ་ཅིག་ལ་བོད་པ་ཁ་ཆེ་ཚོ་ཁ་གྲམ་ནས་ཡོད་ས་རེད་བོད་པ་ཁ་ཆེ་གནས་སྡོད་བྱེད་སའི་ས་གནས་མང་ལོས་འདྲ་ཅིག་ལ་ཕེབས་ཐུབ་སོང།
ལགས་རེད་རྒན་ལགས་ད་གློག་བརྙན་འདི་ནང་ལོགས་ལ་ད་སྤྱིར་བཏང་གི་ད་དངོས་བྱུང་གློག་བརྙན་ནང་ལོགས་ལ་དངོས་སུ་བཅར་འདྲི་བྱས་རྗེས་ད་བསྟན་བཞག་པ་ཁ་ཆེ་བོད་རིགས་ཁ་ཆེ་རྒན་གྲས་ཡིན་ནའི་རེད་གཞོན་པ་ཡིན་ནའི་རེད་དགུང་ལོ་ཆུང་བ་དེ་འདྲའི་ད་ཧ་ལམ་མི་དྲུག་བདུན་ཅིག་སླེབས་བསྡད་ཡོད་རེད་དེ་འདི་མ་ཡིན་པའི་ཡང་དེ་ཚོ་གོ་སྒྲིག་བྱས་པའི་བརྒྱུད་རིམ་ནང་ལོགས་ལ་བཀའ་འདྲི་ད་བཀའ་འདྲི་ཞུ་ཡ་ཡིན་ནའི་རེད་འབྲེལ་བ་བྱེད་ཙང་དེ་བོད་རིགས་ཁ་ཆེ་མང་པོ་ཞེ་པོ་ཅིག་ཅིག་ལ་འབྲེལ་བ་བྱེད་ཡ་གོ་སྐབས་བྱུང་སོང་བྱས་ཙང་ད་ད་ལྟའི་ཆ་ལ་རྒྱ་གར་གྱི་སྤྱི་ཚོགས་ནང་ལོགས་ལ་བོད་རིགས་ཁ་ཆེ་གནས་སྡོད་བྱེད་ས་གཙོ་བོ་གཅིག་དེ་ད་ལྟ་ཀཱ་ཤི་མིར་གཅིག་ཆགས་བསྡད་འདུག་དེ་ནས་ཨ་ནི། རྡོ་རྗེ་གླིང་ཆགས་འདུག་ཀ་ལེན་པུང་ནང་འདུག་ཨ་ནི་ལྡི་ལི་ནང་ལོགས་ལ་ཡང་གཅིག་ད་བོད་རིགས་ཁ་ཆེ་རེ་ཟུང་འདུག་ཨ་ནི་དེ་ག་ནང་བཞིན་གི་ད་ལྟ་ང་ཚོ་རཱཇ་པུར་གཡས་གཡོན་ལ་བོད་རིགས་ཁ་ཆེ་བཞུགས་མཁན་རེ་ཟུང་གཅིག་འདུག་ཨ་ནི་དེ་ནས་ཡང་གཅིག་མི་ཚོགས་མང་བ་གཅིག་ད་ལྟ་བལ་ཡུལ་ནང་ལ་འདུག་ཆགས་བསྡད་འདུག་ཀྱང།
ད་ཨ་ད་གློག་བརྙན་དེ་མ་བཟོས་པའི་གོང་ལ་དངོས་བྱུང་གློག་བརྙན་དེ་མ་བཟོས་པའི་གོང་ལ་ཟླ་བ་མང་པོ་ཅིག་སྐལ་བཟང་ལགས་ཀྱིས་བོད་པ་ཁ་ཆེ་ཚོ་གི་སྐོར་ལ་ཞིབ་འཇུག་གནང་ཡིན་གསུངས་སོང་ཨ་ནི་གློག་བརྙན་དངོས་སུ་བཟོས་པའི་སྐབས་སུ་བོད་པ་ཁ་ཆེ་མང་པོ་ཅིག་དང་འབྲེལ་བ་བྱུང་ཡོད་རེད། འདི་ཤེས་དུས་ཙམ་པ་ཅིག་བོད་པ་ཁ་ཆེ་ཚོའི་ཐད་ལ་ཅིག་ལྷག་པར་དུ་ད་རྒྱ་གར་ནང་ལ་རྒྱ་གར་ད་མང་བ་ཅིག་རྒྱ་གར་རེད་རྒྱ་གར་ནང་ལ་གནས་སྡོད་བྱེད་མཁན་བོད་པ་ཁ་ཆེ་ཚོའི་ཐོག་ལ་མཐོང་ཚུལ་འདྲ་བོ་ཅིག་ག་འདྲ་བྱུང་སོང།
ད་ང་རང་སྒེར་ལ་ཆ་མཚོན་པ་ཡིན་ན་ད་ཐོག་མར་བོད་པ་ཁ་ཆེ་དང་འབྲེལ་བ་དེ་དངོས་སུ་བར་ཙཱ་ལི་དངོས་སུ་ལ་འབྲེལ་བ་དང་ཤོས་དེ་ད་ལྟ་སི་རི་ན་གྷར་ནང་ལོགས་ཀྱི་ཨི་ཀ་ལེ་དང་ཨ་ནི་ད་ག་ནང་བཞིན་གྱི་ཁོང་ཚོ་ཧ་ཝལ་ལ་དེ་བོད་པ་ཁ་ཆེ་ཕ་གིར་གཞིས་ཆགས་དེ་ལ་ཐོག་མར་དངོས་སུ་འགྲོ་ཡིན་ཅེ་ད་ཕ་གིར་སླེབས་དུས་ང་རང་སྒེར་ལ་མཚོན་ན་ག་འདྲས་བྱུང་སོང་ཞུས་པ་ཡིན་ན་ད་ཅིག་ག་རེ། ད་ཅིག་རྣམ་པ་མཛེས་པོ་ཡོད་མ་རེད་དེ་ཡིན་ནས་ཕ་གིར་སླེབས་དུས། ཅིག་ཧོ་ཧར་སོ་སོ་ལྷ་ས་ལ་སླེབས་ཏེ་ཡོད་རེད། ཅིག་མི་ཚང་མ་བཀའ་མོལ་སྐད་བཤད་པའི་སྐབས་སུ་ཡིན་ནའི་ཞེ་ས་རྒྱག་ཡ་ཡིན་ནའི་རེད། ལྷ་སའི་སྐད། ད་ལྷ་སའི་སྐད་དྭངས་མ་ཞེ་པོ་སྐྱོན་གནང་གི་འདུག་ད་ག་ནང་བཞིན་གྱི་ཅིག་ད་སོ་སོ་ནང་ལ་མི་དེ་འདྲས་ནང་ལ་ཕྱིན་པ་ཡིན་ནའི་རེད། ཞལ་ཏོག་ད་ཕུལ་ཡ་ཡིན་ནའི་རེད་གསོལ་ཇ་ཕུལ་ཡ་ཡིན་ནའི་དེ་ག་འདྲ་ཅིག་གི་ཚང་མ་བོད་ཟས་དང་དེ་འདྲས་རང་ཅིག་བྱས། ཨ་ད་ག་ནང་བཞིན་གྱི་སང་ག་བག་ལེབ་དེ་འདྲས་གནང་གི་འདུག་ཨ་ནི་ཞལ་ལག་ད་ཁ་ལག་ད་ག་འདྲ་ཅིག་ཐད་ལ་ཡིན་ནའི་བོད་ཟས་རང་བྱས།

ལགས་རེད་ད་དེ་སྔོན་གྱི་ད་ཅིག་གི་ཁ་ལོ་རེ་ད་ང་རང་གི་གོ་བ་འདི་ཅིག་ཏོ་ད་བོད་རིགས་ཁ་ཆེའི་སྐོར་ལ་གནས་ཚུལ་འདི་ཅིག་མང་པོ་ཞེ་པོ་ཅིག་མིས་བཤད་བཤད་པ་ད་ཅིག་ཤོག་བུ་དང་ཚགས་པར་དེ་འདྲས་ནས་ཏིག་ཏིག་ཐོས་པ་རེད་མ་གཏོགས་དངོས་སུ་ས་གནས་དངོས་སུ་ལ་ཕྱིན་ཏེ་འདི་འདྲས་ཀྱི་འདི་ཚོར་བ་མེད་དུས་ཙམ་པ་ད་ད་རེས་ས་གནས་དངོས་སུ་ལ་མར་ཅིག་ཕྱིན་བོད་རིགས་ཁ་ཆེ་རྒན་གྲས་ཚོ་ཡིན་ནས་རེད་ཨ་ནི་གཞོན་ལོ་གཞོན་པ་ཚོ། ཐུག་འཕྲད་བྱས་པའི་སྐབས་དེ་ནས་ཧ་ཅང་གི་སྟབས་ག་ལོག་རེད་སོ་སོའི་སེམས་ནང་ལོགས་ལ་ཅིག། ཚོར་བ་དེ་སྟབས་ག་ལོག་རེད་ང་ཚོ་ཚང་མ་བོད་པ་གཅིག་པ་རེད་ཞེས་ང་ཚོ་ཁོང་རྣམ་ཚོས་ཡིན་ནས་སྐབས་དེར་བཙན་བྱོལ་ནང་སླེབས་ནས་ལོ་ལྔ་བཅུ་ཙམ་ཕྱིན་པ་ཡིན་ནས་བོད་པའི་སྐད་དང་རིག་གཞུང་ད་ག་ནང་བཞིན་གྱི་སྟབས་བོད་པའི་རིག་གཞུང་དང་སྐད་ཡིག་དེ་ཚོ་ཧ་ཅང་གི་སྲུང་སྐྱོབ་ཡག་པོ་གནང་པས་ང་རང་སྒེར་གྱི་ཚོར་བ་དེ་འདྲས་ཅིག་བྱུང་སོང་ཨ་ནི་མ་ཟད་ཨ་ནི་ཅིག་ག་རེད་སོ་སོའི་བསམ་བློ་ནང་ཡིན་ནས་ད་ད་རེས་གློག་བརྙན་དེ་ཙམ་མ་ཡིན་པར་མ་འོངས་པའི་ཐད་ལ

ཐོག་མར་ང་རང་འཆར་གཞི་ནང་ལ་བལ་ཡུལ་དེ་བར་འགྲོ་ཐུབ་ན་འགྲོ་བསམ་བྱུང་ཡིན་ནས་ཅིག་ད་ས་མཚམས་ལ་ཕར་ཚུར་ལ་ཅ་ལག་ཤུགས་ཆེན་པོ་འཁྱེར་དུས་ཡིན་ན་ཡང་རྙོག་དྲ་བཤད་ཡ་ཡིན་ནས་རེད་ད་ག་ནང་བཞིན་གྱི་ད་ད་རེས་ཀྱི་དེ་ལ་མ་དངུལ་དེ་འབུམ་གསུམ་བཙལ་མི་རིགས་མི་ཤུགས་འབུམ་གསུམ་ཅིག་ཆགས་ཏེ་ཡོད་རེད་བྱས་དུས་ཙམ་པ་བལ་ཡུལ་ནང་དེ་བར་འགྲོ་ཡ་གི་ཅིག་ཁ་བ་ཡང་མ་དངུལ་གྱི་ཆ་ནས་མ་རྙེད་པའི་གནས་སྟངས་འགྲོ་སོང་གི་ཆ་ནས་རེད་བ། ཡིན་ནས་འདང་འགྲོ་སོང་གི་ཆ་ནས་ཏོག་ཙམ་དཀའ་ངལ་ཅིག་འཕྲད་ཡུལ་དེ་ཙམ་ཞིག་བྱས་ཙང་ཨ་ནི་བལ་ཡུལ་ནང་འགྲོ་ཐུབ་མ་བྱུང། ད་ད་ལྟའི་ཆ་ལ་བལ་ཡུལ་ནང་ལ་བོད་པ་ཁ་ཆེ་མང་ལོས་ཡོད་རེད་ཟེར་གྱི་འདུག་པ།

ལགས་རེད་སྟབས་ཕ་གིར་ལ་མི་རབས་དང་པོ་ཁོང་རྣམ་ཚོ་རྒན་པ་ཚོས་ཐུགས་འཁུར་འདུག་ད་ག་བོད་རིགས་ཁ་ཆེ་མི་རབས་གསར་སྐྱེས་གསར་སྐྱེས་ཁོང་རྣམ་ཚོའི་ནང་ལོགས་ཡིན་ནས་ཁྱིམ་ཚང་སོ་སོ་ཡིན་ནས་རེད་ད་ག་ནང་བཞིན་གྱི་ད་ག་ཁ་ཁོ་རེ་རྒན་པ་ཚོས་ཡིན་གཅིག་མིན་གཅིག་ཁྱིམ་ཚང་ནང་ཡིན་ན་བོད་སྐད་རྒྱབ་དགོས་ཡ་ད་བོད་སྐད་ཙམ་མ་ཡིན་པ་ད་ལྷ་སའི་སྐད་ཁོང་རྣམ་ཚོ་མང་པོ་ཞེ་པོ་ཅིག་ལྷ་སའི་སྐད་སྐྱོན་གནང་བ་བྱས་ཙང

ཧང་སང་སང་གི་ག་རིགས་ཀྱི་རྒྱལ་ལགས་ཡིན་དེ་འདི་ན་ཞེ་ས་མ་སྐྱོན་ཅིག་སྐད་བཀའ་མོལ་གསུང་གི་འདུག་ལས་དེ་འདྲས་ཀྱི་སློབ་ཕྲུག་ཚོ་ཧང་སང་སང་གི་ཨིན་ལས་བྱུང་ཚུལ་ལས་ཅིག་ཁོང་རྣམ་ཚོའི་ལོ་རྒྱུས་དེ་འདྲས་གསུང་ཡོད་ད་དེ་འདྲས་ཡོད་ཙམ་པ་ཅིག་ཁོང་རྣམ་ཚོའི་སྤྱི་ཚོགས་ནང་ལ་བོད་སྐད་གཙང་མ་རྒྱག་གི་དོ་སྣང་ཤུགས་ཆེན་པོ་ཡོད་པ་དང་དེ་ག་ནང་བཞིན་ཞེ་ས་ལ་དམིགས་བསལ་གྱི་དོ་སྣང་ཡོད་པ་ཅིག་ཤུགས་ཆེན་པོ་ཞུ་ཐུབ་ཀྱི་འདུག། ད་ལྟ་བསླབ་གྲྭའི་ནང་ལ་འགྲོ་བཞིན་པའི་གི་སློབ་ཕྲུག་དང་ཅིག་ལོ་ན་གཞོན་དེ་འདྲས་མང་ལོས་མཉམ་དུ་འབྲེལ་བ་བྱེད་ཐུབ་སོང་ངས།

ད་དགུང་ལོ་བགྲེས་པ་ཚོ་གི་ཁྲོད་ལ་ཅིག་གང་ལྟར་བོད་ལ་ཐེངས་མ་གཅིག་འགྲོ་ཡས་ཀྱི་རེ་བ་ཆེན་པོ་ཡོད་པ་དང་བོད་ནང་གི་གནས་སྟངས་དང་དེ་འདྲའི་ཐད་ལ་དོ་སྣང་མུ་མཐུད་ནས་གནང་གི་ཡོད་པ་ཅིག་གསུང་གི་འདུག་དེ་དང་འབྲེལ་ནས་ཡང་ལོ་གཞོན་པའི་ཁྲོད་ལ་དེ་ཙམ་གྱི་ཡང་དོ་སྣང་ཆེན་པོ་ག་འདྲ་འདྲ་པོ་ཅིག་ཡིན་ན་གསུང་མཁན་དེ་འདྲས་ཅིག་ཡོང་གི་འདུག་ད་བོད་པའི་གནས་སྟངས་དང་ཆབ་སྲིད་ཀྱི་གནས་སྟངས་དང་བོད་ནང་གི་གནས་སྟངས་དེ་འདྲའི་ཐད་ལ་ལོ་གཞོན་པའི་ཁྲོད་ལ་བསམ་ཚུལ་འདྲ་པོ་ཅིག་ག་འདྲས་འདུག། ལགས་རེད་ད་ལོ་གཞོན་པ་དང་སྤྱིར་བཏང་གི་ད་ང་རང་ཚོ་བོད་པའི་ད་བཙན་བྱོལ་གཞིས་ཆགས་གཞན་པ་ཁག་ལ་ཡོད་པ་ནང་བཞིན་གི་ཁོང་རྣམ་ཚོའི་ནང་ལོགས་ལ་ད་འདི་ཙམ་གི་ད་ཡོད་མ་རེད། བོད་དོན་ཐོག་བོད་དོན་ཐོག་ལ་བཀའ་མོལ་གསུང་སྟངས་ཁག་པོ་རེད་གང་ཡིན་ན་རྒྱུན་རིང་པོ་ཞེ་དྲག་ཅིག་ང་ཚོ་བོད་པའི་སྤྱི་ཚོགས་དང་ཁ་བྲལ་བྱས།
ཐག་རིང་པོ་ཆགས་བསྡད་རེད།
ལགས་རེད། དེ་འདྲ་ཡིན་ཙམ་པ་ཅིག་ཡིན་ན་ཡང་ཅིག་ད་རྒན་པ་ཚོས་ག་དུས་ཡིན་ནའི་དུས་རྟག་ཏུ་ཁོང་རྣམ་ཚོར་ཅིག་ག་རེ་ཞུ་དགོས་རེད་ང་ཚོ་བོད་པ་ཡིན་པ་དང་དེ་འདྲའི་གི་བཀའ་སློབ་དང་ལམ་སྟོན་གནང་ཡོད་ཙམ་པ་ཅིག་ཆབ་སྲིད་ཀྱི་ཆ་ནས

ཁོ་རང་ཚོ་རྒྱ་གར་ཡིན་བསམ་པའི་གི་ཚོར་བ་དེ་ཤུགས་ཆེ་བ་འདུག་གས་བོད་པ་ཡིན་བསམ་པའི་གི་ཚོར་བ་དེ་ཤུགས་ཆེ་བ་འདུག་གས། ལགས་རེད་ད་འདི་ད་ད་ག་ཞུ་རང་ཚོ་ཨ་རིར་འབྱོར་མེད་འགྲོ་རེད་ཤག་ཁོ་ན་ཚང་མ་ལོག་གི་ད་སོ་སོ་བོད་པ་ཡིན་པ་དེ་ཧང་སངས་གི་སྤོབས་པ་ཆེན་པོ་འདུག་སོ་སོ་བོད་པ་ཡིན་པ་དང་ཅིག་སོ་སོའི་ཕ་ཡུལ་ལས་དེ་ད་ད་ཁོང་རྣམ་ཚོ་རྒྱ་གར་ལ་བཞུགས་པ་དེ

ཁོང་རྣམ་ཚོའི་གུས་ཞབས་དེ་ཧང་སངས་ཀྱི་ཆེན་པོ་འདུག་ད་ཁོང་རྣམ་ཚོས་བཀའ་མོལ་ནང་གསུང་གི་འདུག་ད་ཅིག་རྒྱལ་བ་རིན་པོ་ཆེ་འདི་ལྟ་ང་ཚོར་གལ་སྲིད་རྒྱལ་བ་རིན་པོ་ཆེ་མེད་པ་ཡིན་ན་ད་ང་ཚོ་བོད་པ་ཁ་ཆེ་ཚོའི་གནས་སྟངས་དེ་ད་ལྟ་ཡོད་པ་ནང་བཞིན་གྱི་ཡོད་མ་རེད། རྒྱལ་བ་རིན་པོ་ཆེའི་ངོས་ནས་ང་ཚོར་དངོས་གནས་གང་དྲག་དྲག་གནང་ཡོད་ཙམ་པ་ད་ང་ཚོས་ཕར་ཞུ་མ་ཤེས་པ་ལོ་ཅི་དེ་འདྲའི་གི་གནས་སྟངས་ཡོང་གི་འདུག་གསུང་གི་འདུག་ཨ་འདི་ག་ནང་བཞིན་གྱི་དགུང་ལོ་བགྲེས་པ་ཚོས་གསུང་ད་ཁོང་རྣམ་ཚོའི་བཀའ་མོལ་གསུངས་པའི་གི་ཚིག་ནང་ལོགས་ཡིན་ནའི་ད་གོང་ས་མཆོག་ང་ཚོའི་ལུང་པའི་རྒྱལ་པོ་རེད་ད་དེ་ལ་ཁྱེད་རང་གིས་གང་ཐུབ་ཐུབ་ཀྱིས་ཞབས་ཕྱི་ཞུ་རོགས་བྱེད་ཕལ་སྐད་རྒྱལ་བ་རིན་པོ་ཆེས་ག་རེ་བཀའ་གནང་པ་དེ་གཅིག་སྒྲག་ལེ་ད་ཅིག་བཀའ་གསུང་ཅི་སྒྲུབ་ཞུ་རོགས་བྱེད་ཟེར་ཁོང་རྣམ་ཚོས་འདུག་ཟེར་ང་ཚོར་ཕྲུ་གུ་ཚོར་བསླབ་བྱ་རྒན་པ་ཡིན་ནའི་རེད་ད་དེ་ལས་ཁ་ཏ་བསླབ་བྱ་གནང་གི་འདུག། ད་ཅིག་བོད་པ་ཁ་ཆེ་ཚོ་གི་ནང་ལ་ཕེབས་ཐུབ་སོང་ངས་ཁ་ཆེ་ཁ་ཤས་ཅིག་གི་ནང་ལ་འགྲོ་ཐུབ་ཡོད་རེད། ལགས། ནང་དུ་ཕར་འགྲོ་ཡ་བྱུང་སོང་ཁ་ཤས་ཁ་ཤས་ཀྱི་ལགས། ཁོ་ཚོའི་ནང་ལ་ཡང་གོང་ས་མཆོག་གི་སྐུ་པར་བཞག་གི་འདུག། ལགས་རེད་ད་སྤྱིར་བཏང་གི་ད་ཁོང་རྣམ་ཚོའི་ཁ་ཆེ་གི་ཅིག་ཆོས་ལུགས་ཀྱི་གོམས་གཤིས་ཡིན་ནའི་རེད་ཆོས་ལུགས་ཀྱི་ལམ་སྲོལ་ཡིན་ནའི་ཅིག་བླ་མ་དང་དེ་ཚོ་གི་པར་བཞག་མ་བཞག་ཡ་གི་ཁོང་རྣམ་ཚོའི་ཅིག་གོམས་གཤིས་དེ་ཚོ་འབའ

གཅིག་སློབ་སྦྱོང་བྱེད་ཐབས་གཙོ་བོ་དེ་ག་རེ་ལབ་དགོས་རེད་པར་དང་གློག་བརྙན་བཟོ་ཡ་དེ་འདྲའི་གཅིག་སྒང་ལ་སློབ་སྦྱོང་བྱས་བྱས། ད་ལྟའི་ཆ་ལ་ཡིན་ན་ཨ་ནི། རྒྱ་གར་གྱི་ལྡི་ལི་ནང་ལ་སོ་སོའི་པར་ཁང་འདྲ་ཅིག་འཛིན་བྱས་ཨ་ནི་འདི་ན་ལས་ཀ་བྱེད་ཨ་ནི་དེ་དང་ཕྱོགས་མཚུངས་བྱས་ད་ལྟ་བོད་པའི་སྤྱི་ཚོགས་ཁྲོད་ཀྱི་ད་ལྟ་པར་གྱི་དུས་དེབ་དང་པོ In Frame Magazine ལབ་པའི་པར་ལེན་སྒྱུ་རྩལ་གྱི་དུས་དེབ་ལབ་ཅིག་ང་རང་གིས་འགོ་ཁྲིད་ལས་ཀ་བྱེད་ཀྱི་ཡོད། དུས་ཚོད་ཀྱི་རྐྱེན་པས་ང་ཚོ་དེ་རིང་གི་ལས་རིམ་འདི་འདི་ནས་མཚམས་བཞག་གི་ཡིན་དེ་རིང་གི་ལས་རིམ་འདིའི་ནང་ལོགས་ལ། ལྷ་སའི་ཁ་ཆེ་ད་བརྗེད་ཟིན་པའི་སྤྱི་ཚོགས་ཞེས་པའི་དངོས་བྱུང་གློག་བརྙན་བཟོ་མཁན་སྐལ་བཟང་འཇིགས་མེད་ལགས་ཕེབས་ནས་ད་གློག་བརྙན་འདི་བཟོ་དགོས་པའི་གི་དགོས་པ་དམིགས་དོན་དང་གློག་བརྙན་བཟོ་བའི་གི་བརྒྱུད་རིམ་ལ་བོད་པ་ཁ་ཆེ་ཚོའི་ཐད་ལ་གང་འདྲ་མཐོང་ཚུལ་འདྲ་པོ་ཅིག་ག་འདྲས་བྱུང་ཡོད་མེད་བོད་པ་ཁ་ཆེ་ཚོའི་ད་ལྟའི་གནས་སྟངས་འདྲ་པོ་ཅིག་ག་འདྲས་ཡོད་མེད། འདི་འདྲའི་ཐད་ལ་བཀའ་མོལ་གནང་བ་ལ་ཐུགས་རྗེ་ཞུ་གི། ལགས་སོ་རྒྱུ་ལ་ཐུགས་རྗེ་གནང།